དྲུག་ཅུ་རེ། དྲུག་ཅུ་ནི། གོང་པ། དྲུག་ཅུ་རེ་དགུ། རེ་དགུའི་མདུན་ཤོག་ནི་དགུ་བཅུ་ལྔ་བཅུ་ང་བཞིར་གསུངས་ཏེ་ཕྱིར་བཅོས་པའི་ཚུལ་ཡིན་གྱི་ཕམ་པར་གྱུར་པའི་དོན་འདི་མ་ཡིན། འོ་ན་རྩ་ལྟུང་བྱུང་ཡང་ཚུལ་ཁྲིམས་སླར་གསོར་རུང་ངོ། དེ་བྱང་སེམས་ཀྱི་སྡོམ་པ་ལ་བྱེད་དམ་བྱང་སེམས་རྒྱུད་ཀྱི་སོ་ཐར་ལ་བྱེད། དང་པོ་ལྟར་ན་སླར་གསོར་རུང་ངོ། གསོར་རུང་བ་ལ་སྨོན་སེམས་དང་མ་བྲལ་ན་ཞེས་པའི་ཁྱད་པར་བརྗོད་པ་མི་རིགས་ཏེ། སྨོན་པ་བཏང་བ་སླར་ཡང་སེམས་བསྐྱེད་ནས་བྱང་སེམས་ཀྱི་སྡོམ་པ་བླངས་ན་སྐྱེ་བའི་ཕྱིར་གཉིས་པ་ལྟར་ན་སོ་སོར་ཐར་པའི་སྡོམ་ལྡན་ལ་ཕམ་པ་བྱུང་ན་བྱུང་ནས་སླར་བླངས་ཀྱང་སྔོན་གྱི་སྡོམ་པ་འདྲ་བ་ཕྱིར་བླང་དུ་མེད་པར་ཐེག་པ་ཆེ་ཆུང་གི་གཞུང་མང་པོ་ལས་གསུངས་པའི་ཕྱིར་དང། སྨོན་ལམ་དང་བྲལ་མ་བྲལ་གྱི་ཁྱད་པར་ཡང་མི་འཐད་པའི་ཕྱིར་རོ་ཞེ་ན། ད་ལྟ་ནི་རེ་ཁ་ཅིག་གིས་རྩོད་པ་བཀོད་ནས་མདོ་འདི་སློབ་དཔོན་ཞི་བ་ལྷས་བྱང་ཆུབ་ཀྱི་སེམས་ཀྱི་མཐུས། སྡིག་ལྟུང་འདག་པའི་ཤེས་བྱེད་དུ་དྲངས་ལ་མདོའི་དོན་ནི་རྩ་ལྟུང་བྱུང་ཡང་སྨོན་སེམས་དང་མ་བྲལ་ན་སླར་སྡོམ་པ་གསོར་ཡོད་པར་བསྟན་པས་རྩ་ལྟུང་གིས་སྡོམ་པ་སླར་སྐྱེ་བའི་གེགས་བྱེད་པའི་སྒྲིབ་པ་བྱང་ཆུབ་ཀྱི་སེམས་དང་མ་བྲལ་བའི་སྟོབས་ཀྱིས་བཀག་ཞེས་བཤད་དགོས་སོ། དེའི་ཕྱིར་སོ་ཐར་གྱི་སྡོམ་པར་མངོན་ཏེ་སྡོམ་པ་སླར་གསོ་ཟིན་གྱི་སླར་གསོ་ཟིན་གྱི་དེ་སོ་ཐར་གྱི་སྡོམ་པ་ལ་མངོན་ཏེ་བྱང་སེམས་ཀྱི་སྡོམ་པ་ནི་སྨོན་སེམས་བཏང་ན་ཡང་སླར་སྐྱེ་བའི་ཕྱིར་སྔར་དྲངས་པ་ལྟར་སྤྱོད་འཇུག་ཏུ་ལྟུང་བ་སྟོབས་ལྡན་དང་བྱང་ཆུབ་ཀྱི་སེམས་སྟོབས་ལྡན་འདྲེས་མར་སྤྱོད་ན་ས་ཐོབ་པ་ལ་ཡུན་རིང་དུ་ས་ཐོབ་པ་ལ་ས་ཡུན་རིང་དུ་ཐོབ་ཅེས་སྨོན་སེམས་བཏང་བའི་ཉེས་དམིགས་ཀྱི་སྐབས་སུ་གསུངས་པ་ལྟར་ལྟུང་བ་སྟོབས་ལྡན་ནི། དེ་ནི་བྱང་ཆུབ་སེམས་དཔའ་ལ་ལྟུང་བའི་ནང་ན་ལྕི་བ་སྟེ་ཞེས་ལུང་དེ་གོང་དུ་གསུངས་པའི་སྨོན་སེམས་བཏང་བའོ། དེ་དང་སྨོན་སེམས་སྟོབས་ལྡན་རེས་ཀྱིས་འདྲེ་བར་བྱེད་པའི་ལྟུང་བ་དེ་བྱུང་ནས་སླར་ཡང་སྨོན་སེམས་སྟོབས་ལྡན་སྐྱེས་པ་ཡིན་པས་སེམས་བསྐྱེད་སོར་ཆུད་ན་སྡོམ་པ་མི་སྐྱེ་བའི་དོན་ཡིན་པའི་ཕྱིར་རོ། ཉེ་བར་འཁོར་གྱིས་ཞུས་པ་ལས་ཡང་ཉན་ཐོས་ཀྱི་ཐེག་པ་བ་རྣམས་ཀྱི་སོ་སོར་ཐར་པའི་སྡོམ་པ་ནི་ཇི་ལྟར་བརྗོད་པར་བགྱི།

བའི་ཞུ་བ་མཛད་པའི་ལན་དུ་བྱང་སེམས་ཀྱི་བསླབ་པ་ལ་སྤྱོད་དུ་ཡོད་པ་དང་ཉན་ཐོས་ཀྱི་བསླབ་པ་ལ་སྤྱོད་དུ་མེད་པར་སྨྲོས་ཤིག་ཅེས་པས་གསུངས་པ་དེ་སྔར་གྱི་མདོ་དེས་འཆད་པའི་ཕྱིར་རོ། འོ་ན་སྨོན་སེམས་དང་མ་བྲ་ན། སྨོན་སེམས་དང་མ་བྲལ་ན་བཅོས་སུ་ཡོད་པ་དང་བྲལ་ན་བཅོས་སུ་མེད་པའི་ཁྱད་པར་འོང་བ་ཅི་ཞེ་ན། སོ་ཐར་གྱི་སྡོམ་ལྡན་གང་ཡང་རུང་བ་ལ་རྩ་ལྟུང་འབྱུང་བ། སོ་ཐར་གྱི་སྡོམ་ལྡན་གང་ན་ཡང་རུང་བ་ལ་རྩ་ལྟུང་བྱུང་བ་ཕྱིར་བླང་དུ་ཡོད་ན། ཁྱད་པར་དེ་དོན་མེད་ཀྱང་དེ་ནི་མ་ཡིན་ཏེ་དེ་ལྟར་བྱང་སེམས་ཀྱི་སོ་ཐར་གྱི་སྡོམ་ལྡན་དེ་ལ་སོ་ཐར་གྱི་རྩ་ལྟུང་བྱུང་ན། རྩ་ལྟུང་བྱུང་བའི་དེ་མ་ཐག་ཡན་ཆད་དུ་སྔར་སྐྱེས་པའི་སེམས་བསྐྱེད་དང་མ་བྲལ་ན། ཕྱིར་བླང་དུ་ཡོད་བྱང་སེམས་ལ་རྩ་ལྟུང་དེ། སོ་ཐར་གྱི་སྡོམ་པ་ཡིན་ན་ཡང་སེམས་བསྐྱེད་དང་མ་བྲལ་ན། ཕྱིར་བླང་དུ་ཡོད་ལ། གལ་ཏེ་བྱང་སེམས་ཡིན་ན་ཡང་རྩ་ལྟུང་གི་སྦྱོར་དངོས་མཇུག་དེ་མ་ཐག་ཡན་ཆད་དུ་སེམས་བསྐྱེད་བཏང་ནས་མི་ལྡན་པར་བྲལ་ན། ཕྱིར་བསྐྱེད་དུ་མི་རུང་སྟེ། དེ་རུང་ན་ཐེག་པ་དམན་པའི་རྟེན་ལ་ཡང་ཧ་ཅང་ཐལ་བར་འགྱུར་ཕྱིར་རོ། དེས་ན་སྔ་དྲོ་ཞེས་པ་ནི་སྐྱ་རེངས་ཤར་ནས་གུང་ཚིགས་ལ་མ་སླེབ་པའི་བར་སྤྱི་ལ་བྱེད་པས་གུང་ཚིགས་ལ་ཞེས་པའི་ལྟུང་བ་བྱུང་བའི་དེ་མ་ཐག་གི་མཚོན་བྱེད་དོ། མདོར་ན་རྩ་ལྟུང་བྱུང་བའི་དེ་མ་ཐག་ཡན་ཆད་རྩ་ལྟུང་བྱུང་བའི་དེ་མ་ཐག་ཡན་ཆད་དུ་སྨོན་སེམས་དང་མ་བྲལ་ན་སེམས་དེའི་མཐུས་རྩ་ལྟུང་བྱུང་ཡང་ལྟུང་བ་དེ་སྡོམ་པ་སླར་སྐྱེ་བ་ལ་གེགས་བྱེད་དུ་སྐྱེ་མི་ནུས་ལ་བྲལ་ན། དེའི་ནུས་པ་འགོག་བྱེད་མེད་པས་སླར་གསོར་མི་རུང་ཞེས་པའོ། འོ་ན་རྩ་ལྟུང་མ་བྱུང་བའི་གོང་ནས་རྩ་ལྟུང་མ་བྱུང་བའི་གོང་ནས་སེམས་བསྐྱེད་བཏང་ཞིང་བྲལ་ནའང་བཅོས་སུ་མི་རུང་བས་རྩ་ལྟུང་བྱུང་མ་ཐག་གི་མཇུག་ཚུན་ཆད་དུ་སེམས་བསྐྱེད་དང་མ་བྲལ་བ་ཞིག་དགོས་སོ། དེ་ལ་དགོངས་ནས་མ་བྲལ་ན་ཞེས། སྔར་སྐྱེས་པ་དེ་དང་མ་བྲལ་ཞིང་མ་བཏང་བ་ལ་གསུངས་ཀྱི་དུས་དེར་སེམས་བསྐྱེད་དེ། སེམས་དེ་མ་སྐྱེས་ན་ཞེས་མ་གསུང་ངོ། ཐབས་ལ་མཁས་པའི་མདོ་ལས་ཀྱང་རིགས་ཀྱི་བུ་འདི་ལ་བྱང་ཆུབ་སེམས་དཔའ་ཐབས་ལ་མཁས་པ་ཅི་སྟེ་བརྒྱ་ལ་ལ་ལ་ཞིག་ཏུ་སྡིག་པའི་གྲོགས་པོའི་དབང་གིས་ཉེས་པ་བྱུང་ན་དེ། དེ་ལྟར་སློབ་བོ། གལ་ཏེ་བདག་གི་ཕུང་པོ་འདི་འདི་དག་གིས་ཡོངས་སུ་མྱ་ངན་ལས་འདའ་བར་བྱ་ན་ནི། བདག་གི་སེམས་ཡོངས་སུ་གདུང་བ་དང་ལྡན་པར་ཡང་འགྱུར་གྱི། དེ་ལྟར་བདག་གིས་སེམས་ཅན་ཡོངས་སུ་སྨིན་པར་བྱ་བའི་ཕྱིར་དང། ཕྱི་མའི་མཐའི་མུར་འཁོར་བ་ན་གནས་པ་དེ་ལྟ་བུའི་གོ་ཆ་བགོས་ལ་བདག་གི་སེམས་ཅན་བདག་གི་སེམས་ལ། གདུང་བར་ནི་མི་བྱ་ཡི་ཇི་ལྟ་ཇི་ལྟར་འཁོར་བར་འགྱུར་བ་དེ་ལྟ་དེ་ལྟར་སེམས་ཅན་ཡོངས་སུ་སྨིན་པར་བྱའོ། ལྟུང་བ་འདི་ཡང་ཆོས་བཞིན་དུ་གསོ་བར་བྱའོ་ཕྱིས་ཉེས་པ་མི་བྱའོ་སྙམ་དུ་སེམས་སོ། ས་རིགས་ཀྱི་བུ་ཡོངས་སུ་བརྟག་པ། བཟུང་ན་གལ་ཏེ་རབ་ཏུ་བྱུང་བའི་བྱང་ཆུབ་སེམས་དཔའ་རྩ་བའི་ལྟུང་བ་བཞི་པོ་ཐམས་ཅད་ཞིག་པར་གྱུར་ཀྱང་ཐབས་ལ་མཁས་པ་འདིས་སེལ་བར་བྱེད་པ་ལྟ་སེལ་བར་བྱེད་པ་ལྟ་ན་སེལ་བར་བྱེད་པ་ལྟ་ན་བྱང་ཆུབ་སེམས་དཔའ་ལ་ལྟུང་བར་མི་འགྱུར་བར་ང་སྨྲའོ་ཞེས་གསུངས་པའི་ལྟུང་བའི་རྟེན་ལ་བྱང་སེམས་དགོས་ཀྱི། དང་པོར་རྟེན་གཞན་ལ་རྩ་ལྟུང་བྱུང་ནས་ཕྱིས་བྱང་ཆུབ་སེམས་དཔར་སོང་ནས་སོ་ཐར་བསྐྱར་དུ་མི་རུང་སྟེ། མདོ་གཉིས་ཀ་ནི་བྱང་སེམས་རྒྱུད་ཀྱི་སོ་ཐར་ཁོ་ན་ལ་གསུངས་པའི་ཕྱིར། ད་འདི་ལ་ཁྲུ་ནི་ད་དོན་དུ་ཁོ་རང་བྱང་སེམས་ཀྱི་སོ་ཐར་གྱི་ཐེག་པ་ཆེན་པོའི་སེམས་བསྐྱེད། དམན་པ་སེམས་བསྐྱེད་མ་བཏང་ང་ལ་བྱང་སེམས་ལ་རྩ་ལྟུང

སྡོམ་པ་ཐོབ་བོ་ཞེས་སྨྲ་བ་ནི། ཐེག་ཆེན་པའི་གྲུབ་མཐའ་དང་ཐེག་ཆེན་གྱི་གང་ཟག་གཉིས་གཅིག་ཏུ་བཟུང་བའི་ནོར་བ་ཆེན་པོ་ཡིན་ནོ། ནི་ཐེག་ཆེན་གྱི་གྲུབ་མཐའ་དང་ཐེག་ཆེན་གྱི་གྲུབ་མཐའ་ལ་ས་བཀའ་བཅག་གོ། ཐེག་ཆེན་གྱི་གྲུབ་མཐའ་ལ་སོ་ཐར་གྱི་སྡོམ་པ་ཕམ་ན་ཡང་ཕྱིས་སླར་བླང་དུ་ཡོད། ཐེག་ཆེན་ལ་ཡོད་ཐེག་དམན་ལ་མེད།

གསུངས་པའི་ཕྱིར། འདི་ལ་ཁྲུ་བོ་ནས་ཐེག་ཆེན་པའི་ལུགས་ལ་སོ་ཐར་གྱི་སྡོམ་པ་ཕམ་ན་ཡང་ཕྱིས་བསྐྱར་དུ་བླང་བ་ཡོད་བྱས་ནས། ཐེག་ཆེན་གྱི་ལུགས་ལའོ། ཐེག་ཆེན་གྱི་གྲུབ་མཐའ་དང་ཐེག་ཆེན་གྱི་ལུགས་ལ་ཟེར་དུས་ཐེག་ཆེན་གྱི་གྲུབ་མཐའ་བཤད། ཐེག་ཆེན་པ་ཁོ་ལ་ཐེག་ཆེན་བྱང་ཆུབ་སེམས་དཔའ་སེམས་དཔའ་ལ་སེམས་བསྐྱེད་མ་བཏང་ན། སོ་ཐར་གྱི་སྡོམ་པ། བསྐྱར་དུ་བླང་དུ་ཡོད་ཟེར་མཁན་དེ་དང་ཐེག་ཆེན་གྱི་གྲུབ་མཐའ་ལ། སོ་ཐར་གྱི་སྡོམ་པ་གཏོང་ན་ཡང་བསྐྱར་དུ་བླང་ཡོད་ཟེར་མཁན་དེ་ཚོ་ནི་འཁྲུལ་བ་ནི། ལོག་ལྟའི་སྲིད་ཏིས། ཐེག་ཆེན་གྱི་གྲུབ་མཐའ་དང་ཐེག་ཆེན་པའི་གང་ཟག་གཉིས་གཅིག་ཏུ་བཟུང་བའི་ནོར་བ་མང་པོ། ནོར་བ་ཆེན་པོ་ཡིན།

ཉེ་བར་འཁོར་གྱིས་ཞུས་པ་ལས་ཐེག་པ་ཆེ་ཆུང་གི་སོ་ཐར་གྱི་ཁྱད་པར་ལ་གཞན་གྱི་སེམས་ཀྱི་རྗེས་སུ་འཇུག་སྟེ། རྗེས་སུ་སྲུང་བ་དང་བཅས་མ་བཅས་དང་ཕྱིར་བཅོས་སུ་ཡོད་མེད་དང་རིང་དུ་རྗེས་སུ་ཞུགས་པ་དང་མཐར་ཆགས་པའི་ཁྱད་པར་གསུམ་གསུངས་པའི་ཐ་མའི་དོན། ཡང་ཁ་ཅིག་གིས་ཐ་མའི་དོན་ལ། སེམས་ཀྱི་རྗེས་སུ་སྲུང་བ་སེམས་ཀྱི་རྗེས་སུ་སྲུང་བ་དང་བཅས་མ་བཅས། ཕྱིར་བཅོས་ཡོད་མེད་རིང་དུ་རྗེས་སུ་འཇུག་པ་དང། མཐར་ཆགས་པའི་ཁྱད་པར་གསུམ་གསུངས་པས་མཐར་ཆགས་པའི་དོན་དེ་ལ་བྱང་སེམས་ཀྱི

རིམ་གྱིས་ཟད་པར་འགྱུར་བ། ཉན་ཐོས་དགེ་རྩ་སྨིན་པས་ནི་ས་མགོ་ལ་མེ་འབར་བ་ལྟར་བྱེད་པས་སྲིད་པར་སྐྱེ་བ་སྐད་ཅིག་ཙམ་ཡང་སྐྱེད་པར་མི་བྱེད་པ་གཉིས་རིང་དུ་ཞུགས་པ་དང། མཐར་ཆགས་པའི་རྒྱུ་མཚན་དུ་གསུངས་པས་ས་དེ་ཚོ་གཉིས་ཀྱི་དོན་དག་ད་ནི་བས་འཁོར་བར་སྲིད་པར་འཁོར་བ་ཆེད་དུ་འཛིན་མི་འཛིན་ལ་བྱེད་པའི་ཕྱིར། བྱང་སེམས་ཀྱི་ཡིན་ན། སྲིད་པར་འཁོར་བ་ཆེད་དུ་འཛིན་གྱི་བས། ཉན་ཐོས་ཡིན་ན། སྲིད་པར་འཁོར་བ་སྲིད་པར་འཁོར་བ་ཆེད་དུ